ཨུ་རུ་སུའི་ཉེན་རྟོག་པ་ཚོས་འཛིན་བཟུང་བཙོན་འཇུག་བྱེད་སྲིད་པའི་ཉེན་ཁར་འཇིགས་སྣང་མི་བྱེད་མཁན་མི་མང་བརྒྱ་ཕྲག་མང་པོས་ཁེ་ས་ཉིན་གཉིས་པར་ཡང་ལྐོག་ཟ་རུལ་སུངས་ཀྱི་བྱ་སྤྱོད་ཐེར་འདོན་གནང་སྟེ་ཡུལ་གྱི་ནང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་གནང་མཁན་ཕྱོགས་འགལ་ཚོགས་པའི་མགོ་ཁྲིད Alexei Navalny ཡི་དུར་ས་དེར་ཕྱིན་ཏེ་དམ་པ་དེ་ཉིད་ལ་མྱ་ངན་གུས་འདུད་ཞུས་ཡོད་པའི་གནས་ཚུལ་ཐོན་བཞག་འདས་པའི་ལོ་བཅུ་ཕྲག་གཅིག་ལྷག་ཙམ་གྱི་རིང་ལ་ཨུ་རུ་སུའི་སྲིད་འཛིན Vladimir Putin ལ་སྐྱོན་བརྗོད་གནང་ཤོས་གནང་མཁན་སྐུ་ཞབས Navalny ཡིས་ཕྱོགས་མཐར་ལྷུང་བའི་ལས་འགུལ་གནང་ཡོད་པའི་ཉེས་མིང་གི་འོག་ལ་ཁོང་ལོ་བཅུ་དགུ་བཙོན་འཇུག་དོ་དམ་གྱི་འོག་ལ་བཞུགས་བཞིན་པའི་སྐབས་ཉེ་དུས་ཕྱི་ཟླ་གཉིས་པའི་ཚེས་བཅུ་དྲུག་གི་ཉིན་ཨུ་རུ་སུའི་བྱང་མཐའི་མཐའ་འཁོབ་ཀྱི་ཉེས་ཆད་ཀྱི་བཙོན་ཁང་ཞིག་ཏུ་ཁོང་འདས་གྲོངས་སུ་གྱུར་ཡོད་པ་རེད། རྒྱལ་སྤྱིའི་གསར་འགྱུར་ལས་ཁང་གི་གསར་འགོད་པ་ཚོས་མྱ་ངན་གྱིས་ནོན་པའི་མི་མང་བརྒྱ་ཕྲག་མང་པོ། ཁེ་ས་གཟའ་སྤེན་པའི་ཉིན་སྐུ་ཞབས་ན་ཝཱལ་ནི་དམ་པ་དེ་ཉིད་ཀྱི་དུར་ས་ཡོད་ས་རྒྱལ་ས་མོ་སི་ཀོའི་ལྷོ་ཕྱོགས་ཀྱི་དུར་ཁྲོད་བྷོ་རི་སོ་བྷོའི་ཕྱི་རོལ་དུ་རུ་བསྒྲིགས་ཏེ་བསྡད་ཡོད་པ་མཐོང་རྒྱུ་བྱུང་ཡོད་པ་དང། ཁེ་ཉིན་གཟའ་པ་སངས་ཀྱི་ཉིན་སྐུ་ཕུང་སྦ་འཇོག་བྱས་པའི་མཛད་སྒོའི་ནང་ལ་མཉམ་ཞུགས་བྱེད་མཁན་ཚོ་གཞུང་གིས་འཛིན་བཟུང་བྱ་རྒྱུའི་ཉེན་བརྡ་བཏང་ཡོད་མིན་ལ་མ་ལྟོས་པར་མི་མང་སྟོང་ཕྲག་མང་པོ་ཕུང་མཆོད་ཀྱི་མཛད་སྒོའི་ནང་ལ་མཉམ་ཞུགས་བྱས་ཡོད་རེད།

ཁོང་གིས་ཨུ་རུ་སུའི་དཔོན་རིགས་ཚོས་གནང་བའི་ལྐོག་ཟ་རུལ་སུངས་ཀྱི་བྱ་སྤྱོད་ལས་འགུལ་དེ་ཚོར་ཞིབ་འཇུག་གནང་བའི་གྲུབ་འབྲས་དེ་ཚོར་ངས་ཡག་པོ་ལྟ་གི་ཡོད། གནས་ཚུལ་དེ་ཚོ་ངས་གྲོགས་མོ་དང་ཕ་མ་ཚོར་ཤོད་ཀྱི་ཡོད། ང་རང་བདེན་པར་རྒྱབ་སྐྱོར་བྱེད་མཁན་མི་ཞིག་ཡིན་པས་ཁོང་གིས་ཐེར་འདོན་གནང་བའི་དྲང་བདེན་གྱི་གནས་ཚུལ་དེ་ཚོར་ངས་མོས་མཐུན་རྒྱབ་སྐྱོར་ཞུ་གི་ཡོད་བཤད་འདུག་ས་གནས་ཀྱི་དཔོན་རིགས་ཚོས་གནམ་ཐང་དུ་སྲུང་སྐྱོབ་ཀྱི་ཞིབ་འཇུག་གི་ཆེད་དུ་མི་མང་ཚོར། རུ་སྒྲིག་བྱེད་དུ་འཇུག་རྒྱུར་སྐུལ་བ་གཏོང་གི་ཡོད་པ་ནང་བཞིན་དུར་ཁྲོད་དེར་ཡང་མི་མང་ཚོར་རུ་སྒྲིག་བྱེད་དུ་འཇུག་རྒྱུར་སྐུལ་བ་བཏང་བ་དང། མྱ་ངན་གུས་འདུད་ཞུ་བར་ཡོང་མཁན་མི་མང་ཚོའི་འདྲ་པར་བརྒྱབ་པ་སོགས་བྱས་ཏེ་སྲུང་སྐྱོབ་ཀྱི་དམ་དྲག་ནན་པོ་བྱས་བཞག་ཉེན་རྟོག་པ་ཚོས་མི་མང་ཚོར་ནཱ་ཝཱལ་ནི་དམ་པ་དེ་ཉིད་ཀྱི་སྐུ་ཕུང་ལ་མེ་ཏོག་ཕུལ་མ་ཐག་ཏུ་འགྲོ་རུ་བཅུག་ཡོད་པ་དང། ཁེ་ས་ན་ཝལ་ནི་དམ་པ་དེ་ཉིད་ལ་མྱ་ངན་གུས་འདུད་ཞུ་བར་ཡོང་མཁན་གྱི་གྲས་ལ་ན་ཝལ་ནི་དམ་པ་དེ་ཉིད་ཀྱི་ཨ་མ་ལགས་ལུད་མི་ལ་ན་ཝལ་ན་ཡ་དང། ན་ཝལ་ནི་དམ་པ་དེ་ཉིད་ཀྱི་སྐུ་ཟླ་ཡུ་ལི་ཡའི་ཨ་མ་ལགས་ཨ་ལ་བོ་རི་སོ་མོ་ཝ་སོགས་ཡོད་པ་དང། མྱ་ངན་མཚོན་པའི་ཆེད་དུ་ན་བཟའ་ནག་པོ་མཆོད་མཁན་ཁོང་གཉིས་ཀྱིས། ན་ཝལ་ནིའི་དུར་སའི་མདུན་དུ་ལངས་ཏེ་གསོལ་འདེབས་སྨོན་ལམ་གནང་སྟེ་ཕེབས་ཡོད་འདུག་སྐུ་ཞབས་ན་ཝལ་ནི་འདས་གྲོངས་སུ་ཇི་ལྟར་ཕྱིན་ཡོད་ད་ལྟ་གནས་ཚུལ་གསལ་པོ་ཤེས་རྟོགས་ཐུབ་ཀྱི་མེད་པ་དང་ཨུ་རུ་སུའི་དཔོན་རིགས་ཚོས་ཁོང་ཨུ་རུ་སུའི་བྱང་མཐའི་ཉེས་ཆད་ཀྱི་བཙོན་ཁང་གི་ར་སྐོར་གྱི་ནང་ལ་འཆམ་འཆམ་གནང་སྟེ་ཕྱིར་ཕེབས་པའི་རྗེས་དྲན་མེད་དུ་བརྒྱལ་ནས་འདས་གྲོངས་སུ་གྱུར་སོང་ཅེས་བཤད་ཡོད་འདུག་ཡིན་ན་ཡང་སྐུ་ཞབས་ན་ཝལ་ནི་ཡི་ཕྱག་སྦྲེལ་དང་ད་ག་ནང་བཞིན་ཁོང་ལ་རྒྱབ་སྐྱོར་ཞུ་མཁན་ཚོས་ཨུ་རུ་སུའི་དཔོན་རིགས་ཚོས་ཁོང་བཀྲོངས་དགོས་པའི་བཀའ་བཀོད་བཏང་ཡོད་ལུགས་དང། ནུབ་ཕྱོགས་ཡུལ་ཁག་གི་དབུ་ཁྲིད་ཚོས་སྐུ་ཞབས་ན་ཝལ་ནི་འདས་གྲོངས་སུ་གྱུར་བའི་ལས་ཁག་སྲིད་འཛིན་ཕུ་ཀྲིན་ལ་ཡོད་པའི་སྐྱོན་བརྗོད་ཞུ་གི་ཡོད་རེད། དེ་ལྟར་ཨ་མི་རི་ཀ་དང་ཡུ་རོབ་ཡུལ་ཁག་ཚོས་ཨུ་རུ་སུའི་བྱ་སྤྱོད་ལས་འགུལ་དེར་ཉེས་ཆད་གཏང་རྒྱུར་ཡུལ་དེའི་ཐོག་ལ་དམ་དྲག་བཀག་སྡོམ་འཕར་མ་བཙན་འགེལ་བྱས་ཡོད་པ་རེད། རྒྱལ་སྤྱིའི་གསར་འགོད་པ་ཚོས་ཁ་སང་རྒྱལ་ས་མོ་སི་ཀོའི་ལྷོ་ཕྱོགས་ཀྱི་མོ་སི་ཀོ་ཆུ་ཁར་ཡོད་པའི་ན་ཝལ་ནི་དུར་ཁྲོད་དེར་ཉེན་རྟོག་སྐོར་སྲུང་པ་ཚོས་ཁ་སང་གཟའ་སྤེན་པའི་ཉིན་བྱ་ར་ནན་པོ་བྱས་པ་དང་མྱ་ངན་གུས་འདུད་ཞུ་བར་ཡོང་མཁན་མི་ཚང་མའི་འདྲ་པར་བརྒྱབ་སྟེ་དམ་དྲག་ཆེན་པོ་བྱས་ཡོད་པའི་གནས་ཚུལ་ཐོན་བཞག་གོང་ཞུས་ཀྱི་གནས་ཚུལ་འདི་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན།